དེ་གྲངས་མེད་གསུམ་ལ་སངས་རྒྱས་འབྱུང་ངོ། གྲངས་མེད་གསུམ་གྱི་ཚོགས་བསགས་པ་ལ་བརྟེན་ནས་དེ་ནས་སངས་རྒྱས་དེ་ནས་འབྱུང་བ་རེད་ཟེར་དེ་བྱས། དེ་གྲངས་མེད་གསུམ་ལ་སངས་རྒྱས་འབྱུང་ངོ། མར་ནི་འགྲིབ་པ་ཡི་བརྒྱ་ཡི་བར་ལ་དེ་དག་འབྱུང་ཟེར་འདུག་གོ། ཚེ་ལོ་མར་འགྲིབ་ནས། ཚེ་ལོ་བརྒྱད་ཁྲི་དང་དེ་འདྲའི་སྐབས་ལ་དེ་ནས་སངས་རྒྱས་འཇིག་རྟེན་ཁམས་ལ་ཕེབས་ཀྱི་མེད། ཚེ་ལོ་བརྒྱ་པའི་སྐབས་ལ་ཕེབས་པ་ཡིན་པ་བདག་ཅག་སྟོན་པ་ཤཱཀྱ་ཐུབ་པ་འཛམ་བུ་གླིང་ལ་ཕེབས་དུས་སྐབས་ལ་འཛམ་བུ་གླིང་གི་མི་ཚོ་ཚེ་ལོ་བརྒྱ་པ་ཡིན་པ་རེད་བ།

རང་སངས་རྒྱས་རྣམས་གཉིས་ཀ་ལ་ཟེར་འདུག་གོ། རང་སངས་རྒྱས་ཟེར་མཁན་དེ། དེ་ནི། བསྐལ་པ་ཡར་འཕེལ་དང་མར་འགྲིབ་གཉིས་ཀའི་སྐབས་ལ་ཕེབས་ཀྱི་རེད། དེ་ཕེབས་དགོས་ཡ་དེ། དེ་ནི། བུ་སེམས་ཅན་དེ་ཚོ་གོ་དེ་ནི། ད་བསོད་ནམས་བསགས་པའི་ཞིང་ལ། ཆེད་མངགས་ཕེབས་པ་ཡིན་ས་ཡོད། དེ་ནི། རང་སངས་རྒྱས་ལ་དེ་བསྙེན་བཀུར་ཁྱོད་དེ་འདྲ་བྱས་ནས། དེ་འདྲ་བྱས་ན་བསོད་ནམས་ཀྱི་ཚོགས་དེ་འདྲ་བསགས་པའི་ཕྱིར་དུ། ཕེབས་པ་ཡིན་ས་ནི།

ཚེ་ལོ་མར་འགྲིབ་དང་ཡར་འཕེལ་བ་གཉིས་ཀའི་སྐབས་ལ་དེ་ནས་ཕེབས་ཀྱི། ད་བར་གྱི་ཁུག་པ་བཅོ་བརྒྱད་ཚོ་ནང་ལ་དེ་རང་སངས་རྒྱས་ཕེབས་ཀྱི་ཡོད་རེད། འོ་བྱས་ཙང། རང་སངས་རྒྱས་རྣམས་གཉིས་ཀ་ལ་ཞེས་སོ། དེ་ནས། བསེ་རུ་བསྐལ་པ་བརྒྱ་ཡི་རྒྱུས་ཟེར་མཁན་ཅིག་འདུག་ག། བསེ་རུ་སྐལ་པ་བརྒྱ་ཡི། བསེ་རུ་ལྟ་བུ་རང་སངས་རྒྱས་ཟེར་མཁན་ཅིག་ཡོད་རེད་བ། བསེ་རུ་ལྟ་བུ་རང་སངས་རྒྱས་ཟེར་མཁན་དེ། ག་འདྲ་བྱས་ནས་གྲུབ་པ་རེད་ཟེར་ན།

དེ་ཚོ་ཕེབས་རྒྱུའི་སྐབས་ཕལ་ཆེར་ཚེ་ལོ་དཔག་མེད་སྐབས་ལ་ཕེབས་པ་མ་རེད་པས་ཚེ་ལོ་དཔག་མེད་སྐབས་ལ་ཕེབས་པ་རེད་དེ་ནི་མར་བྱས་ན་ཚེ་ལོ་བརྒྱད་ཁྲི་བར་དུ་འཁོར་ལོས་སྒྱུར་རྒྱལ་པོ་དེ་ཡོད་ཟེར་གྱི་ཡོད་རེད། ཡོད། ཚེ་ལོ་བརྒྱད་ཁྲི་མར་བརྒལ་ཚར་ནས་ད་དེ་ནས་མར་ཚེ་ལོ་མར་འགྲིབ་ནས་ཨ་ནི་འཁོར་ལོས་སྒྱུར་རྒྱལ་པོ་དེ་ཡོང་གི་མ་རེད། དེ་མ་ཡོང་ཡག་ག་རེ་རེད་ཟེར་ན་འཁོར་ལོས་སྒྱུར་རྒྱལ་པོ་དེ་དེ་ནི་པའི་མི་ཚོ་བསོད་ནམས་ཧ་ཅང་དེ་ནི་ཆེན་པོ་ཡིན་པའི་སྐབས་ལ་ཕེབས་ཀྱི་ཡོད་རེད། ཚེ་ལོ་བརྒྱད་ཁྲི་མན་ཆད་དུས་སྐབས་དེ་ད་མི་བསོད་ནམས་ཆུང་དུས་སྐབས་ལ་དེ་དུས་དེ་ནི་འཁོར་ལོས་སྒྱུར་རྒྱལ་པོ་དེ་ནི་བསོད་ནམས་དབང་གིས་བྱོན་གྱི་མ་རེད། འོ་དེ་འདྲ་ཅིག་ཡོད་རེད་བ།

ལྕགས། མས་རིམ་བཞིན་ཟེར་མཁན་དེ་གསེར་དངུལ་ཟངས་ལྕགས་འཁོར་ལོ་ཅན་ཟེར་ཡ་དེ་ཐ་མ་དེ། ལྕགས་འཁོར་ལོ་དེ་རེད་བ། དེ་དེ་ནི་ཡར། མས་ནས་ཡར་གཤམ་ཡར་བརྩིས་ནས། ཨཱ་ནི་དེ་ནི། ཐ་མ་དེ་གླིང་གཅིག་ལ་དབང་བ་ཡིན། དེ་ནི་དེའི་གོང་མ་དེ་གླིང་གཉིས་ལ་དབང་བ་ཡིན། དེའི་གོང་མ་དེ་གླིང་གསུམ་ལ་དབང་བ་ཡིན། དེ་གི་དང་པོ་དེ་གི་གླིང་བཞིར་དབང་བ་ཡིན་ནོ་ཚུལ་བཞིན་ད་མས་རིམ་བཞིན་ཡར་བརྒྱག་གོ་ཡོད་གོ། དེ་དག་གླིང་གཅིག་གླིང་གཉིས་དང་གསུམ་དང་བཞི་ལ་མས་རིམ་བཞིན་ཡིན་ནོ་ཞེས།

པའི་བྱུང་དུས་སྐབས་ལ། གཟུགས་ཁམས་པའི་ལྷ་ནང་བཞིན་ཡིན། རྫུ་འཕྲུལ་གྱིས་ནམ་མཁའ་ལ་འགྲོ་ཐུབ་པ། ཏིང་ངེ་འཛིན་གྱི་དེ་ནི་ཟས། ཟ་བ་ཡིན་པ། ཉིན་མཚན་གྱི་དབྱེ་བ་ཡང་མེད་པ། དེ་འདྲ་བྱས་ནས་དཔེ་ཀྱི་གཟུགས་ཁམས་པ་ནང་བཞིན་གྱི་ཡོད་ས་ཡོད། སྔར་བྱུང་སེམས་ཅན་གཟུགས་ཅན་བཞིན། གཟུགས་ཁམས་ཀྱི་དེ་ནི་ལྷ་ནང་བཞིན། དེ་འདྲ་ཡིན། དེ་ནས་རིམ་གྱིས་རོ་ལ་ཆགས་ཟེར་འདུག་གོ། ཨཱ་ནི། དེ་ནས་རིམ་པས་བྱས་ནས། ས་ག་བྱ། ཨཱ་ནི། དེ་ཀའི། མར་གསར་པ་གི་ནང་བཞིན་བྱས་ཏེ། རོ་དེ། སྦྲང་རྩི་མ་བསྐོལ་བ་ལྟ་བུ་གི་རོ་དེ་འདྲ་ཡོད་པ་དྲི་ཕུན་སུམ་ཚོགས་པ་ཡོད་པ། དེ་ནས་ས་ཞག་དེ་ནས་བྱུང་གི། ཡོ་རོ་བ། ཨཱ་ནི། རོ་ལ་ཆགས་ནས། ཨཱ་ནི། དེ་ཟ་བར། དེ་ཟ་ནས་ཨཱ་ནི། ལུས་པོའི་འོད་དེ་ཉམས་བྱས་ནས། དེ་ནས་རིམ་པས་བྱས་ཏེ་མ། ད་དེ་ཉམས་པ་རེད་བསམ་ཡོ་རོ་བ། དེ་ནས་རིམ་གྱིས་རོ་ལ་ཆགས།

དེ་ཚོ་ནི་མེད་པར་ཆགས་རྫུ་འཕྲུལ་གྱིས་འཕུར་ཡག་མེད་པར་ཆགས་གང་ག་མ་ཉམས་དེ་ནི་མ་མ། བྱས་ནས་ད་མི་དགེ་བ་བཅུ་པོ་དེ་ཤུགས་ཆེར་བསྐྱེད་ཅིང་ཆེར་འགྲོ་གི་ཡོད་རོ། བ་དེ་མ་འགྲོ་རྒྱུ་སྐར་དེ་ཚེ་གི་དེ་ནི་བསོད་ནམས་ཆུང་གི་དུས་ཚེ་ཐུང་རུ་ཐུང་རུ་དེ་ནི་འདུག་བྱས་ནས་མ་ཐ་མ་འགྲོ་བུ་དེ་ད་ཚེ་ལོ་བཅུའི་བར་དུ་མ་དེ་ནི་འགྲོ་གི་ཡོད། དེ་ནི་དེ་ནི་ལས་ཀྱི་ལམ་ལྷག་པས་མི་དགེ་བ་བཅུ་གི་དེ་ལས་ལམ། དེ་ནི་མངོན་དུ་གྱུར་ནས་ད་དེ་ནི་མ་བྱས་ནས་དེ་ནི། དེ་ཀའི། གར་སོགས་མི་ཚེ་ཚེ་ད་གང་ག་ཅིག་ན་མ་ཉམས་ནས་ད་ཚེ་ཐུང་ལོ་བཅུ་ཐུབ་པ་དེ་འགྲོ་དགོས་རེད་ཟེར་བ་ཚོད་ཀྱིས་ན་ད་དེ་ད་ནི་སྟོང་ཚེ་བརྩི་རྒྱུ་ག་ལ་ཐུག་ཐུགས་ཟིན་པ། བསྐལ་པ་དེ་ནི་མ་ཐོག་རིང་མོ། བར་གྱི་ཁུག་པ་བཅོ་བརྒྱད་ཡ་ཐོག་རིང་མོ། དེ་ནི་མ་ཐོག་རིང་མོ་ཟེར་དགོས་ག་རེ་ཟེར་རིང་མོ་ཟེར་ཡ་དེ་བྱས་ཙང་དེ་ལ་ཚེ་ལོ་མ་དེ་ནི་མ་ཉམས་ནས་ཚེ་ལོ་བཅུ་ཐུབ་པ་དེ་མ་འགྲོ་ཡ་དེ་དུས་ཚོད་དེ་རིང་པོ་བྱོས་རེད་ཏེ། མ་ཐོག་རིང་མོ་ཟེར་གྱི་འདུག། བར་གྱི་ཁུག་པ་བཅོ་བརྒྱད་དེ་ཡིན་ན་ད། ཚེ་ལོ་བཅུ་བ་ནས་ཚེ་ཡར་འཕེལ་ནས་ཡང་འཇོག་ཚེ་ལོ་བཅུ་བ་ནས་མར་དེ་ནས་མར་འགྲིབ་ནས་ཚེ་ལོ་བཅུ་བ་དེ་མར་སླེབས་པ་དེ་འདི་ལ་ཁུག་པ་རེ་ལ་ནི་ཁུག་པ་རེ་བརྩི་བ་རེད་བ། དེ་ལས་ཏོ་ལ་དུས་ཚོད་དེ། དེ་གཉིས་དང།

དེའི་ཚེ་འོ་དེ་ལྟ། ཇི་ལྟ་བ། མ། ཉམས་པའི་འགོ་བཙུགས་ས་དེ་དེ་ལྟ་དེ་ནས་གསུངས་པ་རེད་བ། དེ་ནས་ལས་ཀྱི་ལམ་ལྷག་པས་ཚེ་ཐུང་ལོ་ནི་བཅུ་ཡིན་ནོ་ལས་ཀྱི་ལམ་ལྷག་ཟེར་དེ་མི་དགེ་བ་བཅུ་པོ་གི་དེ་ལས་ལམ། ནི། བྱུང་ནས། དེ་ནས་མ་དེ་ནས་འགྲིབ་ནས། ཚེ་ལོ་བཅུ་པོ་དེ་མ་འགྲོ་དགོས་རེད། བཅུ་ཡིན་ནོ། ད། ཐ་མ་དེ་ལ་དེ་ནི། བི་ག། དེ་ནི་བསྐལ་པ་མཚོན་དང་ནད་དང་ནི་མུ་གེ་དག་གིས་ཚར་ཕྱིན་ཏོ། དེ་ནི། དེ་ལ། ནི།

ཐ་ཇག་ཁ་མདའ་ཇག་རྒྱན་ཆ་དེ་ཁོ་ཚད་མ་མ་མ་མ་དེ་ནི་སོ་ན་མ་ཉམས་འགྲོ་རྒྱུ་ག་ལ་ཨ་ནི་རྒྱན་ཆ་གཙོ་བོ་དེ་ཡིན་ན་མཚོན་དེ་བྱེད་ཀྱི་ཡོད་རོ་བ་མཚོན་ཆ་ག་ཚོད་ཡོད་པ་དེ་དེ་ནི་འབད་དེ་ནི་འདི་དཔེ་རབ་ཏུ་རྣོ་བའི་ཆ་བྱེད་ཨ་དེ་བྱེད་ནི་ཨ་ནི་མཚོན་ལག་པ་ལ་འབད་དེ་ནི་གར་སོ་གོར་གང་ཕོག་པ་གང་དེ་ཚད་མཚོན་ཆ་བྱེད་ནི་བེད་མེད་ཞུ་ཡག་རེད་བོ་དེར་བྱེད་ནི་ཕན་ཚུན་གཅིག་གིས་གཅིག་མཐོང་ནི་དཔེ་དགྲ་མཐོང་བ་ནང་བཞིན་ཆགས་ནས་ཨ་ནི་རྒྱག་རེས་རྒྱག་གི་ཡོད་རེད་ད་དེ་འདྲས་བྱེད་པ་གཅིག་གིས་ཞག་པ་བདུན།

ལོ་བདུན་དག་ཏུ་དེ་ནི་གོ་རིམ་བཞིན་ཟེར་འདུག་ངོ་དེ་དང་དེ། དེ་དང་དེ་དེ་འདྲ་ཡིན་ཙང། དེ་ནས། ཐོག་མ། འགོ་ཚུགས་དུས་ཀ་མར་ཉམས་འགྲོ་ཡག་འགོ་ཚུགས་ཡ་དེ། དེ་ནས་ལས་ཀྱི་ལམ་ལྷག་པས་ཚེ་ཐུང་ལོ་ནི་བཅུ་རུ་འགྱུར་རོ་གསུངས་འདུག་ངོ། ཨ་ནི། མི་དགེ་བ་བཅུ་གི་དེ་ནི་ལས་ལམ་དེ་དེ་ནི་ཆགས་འོང་དུས་ཀ་ལ། ཨ་ནི། བསོད་ནམས་ཡ་ཉམས་དེ་ནི་ཚེ་ཡ་ཐུང་རུ་ཕྱིན། དེ་འདྲ་ཕྱིན་ནས་དེ་ནི་མ་གང་ག་མ། དེ་ནི། ལོ་དེ་ནི་ཚེ་ལོ་བཅུ་པ་དེ་འགྲོ་དགོས་ཡ་དེ་འོ་དེ་འདྲ་ཆགས་པ་རེད། ད་འདི། ཐ་མ་ཐ་མ་འགྲུབ་པ་དེ་ནི་བསྐལ་པ་དེ་མཚོན་གྱི་བསྐལ་པ་ནད་ཀྱི་བསྐལ་པ་མུ་གེའི་བསྐལ་པ་གསུམ་པོ་དེ་བཅས་བྱུང་ནས་ཨ་ནི་དེ་ཚར་དུས་ག་ལ་ད་ང་དེ་འདྲ་བྱེད་ཀྱི་མི་འདུག་ཟེར་ཚང་མ་གི་ཡིན་ན་ཐ་མ་ཐ་མ་འགྲུབ་པ་དེ་ལ་དེ་ནི་ད་དེ་ནི་ང་ཚོ་དེ་ནི་དགེ་བ་བྱས་དེ་བྱས་ནས་ཡག་ག་ད་འདི་འདྲ་བྱས་ནས་བྱས་ནས་ཡག་པོ་མི་འདུག་ཟེར་ན་ཨ་ད་དཔེར་ན་ད་དེ་འདྲ་ཅིག་བྱས་ནས་དགེ་བ་བཅུ་བྱས་ཡང་འགོ་ཅིག་བཙུགས་ཀྱི་ཡོད་རེད་འགོ་བཙུགས་ཏེ་དེ་འདྲ་བྱས་འོང་དུས་ག་ལ་དེ་ནི་ཡང་ཚེ་རེད། ཡར་འཕེལ་ནས་དེ་འདྲ་བྱས་ནས། འོ་ད་དེ་འདྲ་ཡིན་ཙང་ལྟ་འདི་ཕི་གེ། དེ་འདི་གེ་དེ་ནི། མཚོན་གྱི་བསྐལ་པ་ནད་ཀྱི་བསྐལ་པ་མུ་གེའི་བསྐལ་པ་དེ། འོ་ད་དེ་ཅི་ཞིག་ལྟ་དེ་དེ་ནི། ཏོག་ཙེ་མངོན་པ་མཛོད་ནས་གསུངས་ཡ་དང། ཨ་ནི། བྱང་ས་ནས་གསུངས་ཡ་ད་ཏོག་ཙེ་འདྲ་པོ་ཡོད་མ་རེད་ཁ་བརྡ་འདྲ་པོ་འདྲ་པོ་ཤ་སྟག་ཡོང་གི་ཡོད་རེད་བྱང་ས་ནང་ལ་ཞིག་ཡིན་ན། མི་ཚེ་ལོ་མར་འགྲིབ་ནས་ཨ་ནི།